འདོད་འཁྱམ་འཁྱམ་སྙིང་མ་འདོད་པ་ཅིག་དང་ཡང་འཁྱམ་ཡས་ཁོ་ལ་འཁྱམ་ཁ་དྲུག་གཡས་ཟིན་ན་ཡང་དེ་ཙམ་གྱིས་ལམ་སང་སེམས་ཀྱི་ནང་མ་སྐྱིད་པ་བྱ་ཡ་བྱས་བྱས་ནས་ཨོ་དུག་ཅན་འགྱུར་འགྲོ་གི་འདུག་བ་བྱས་ད་ང་རེ་བདེ་བ་རེད་བསམ་པ་མ་གཏོགས་དོན་དག་ལ་བདེ་བ་བརྟན་པོ་གཏན་མི་འདུག་དེ་ཡིན་དུས་ད་མི་ལུས་ཐོབ་ན་ཡང་བདེ་བ་ཡོད་ཁ་སོགས་རེད་འདུག་ང་རེ་ཅི་མ་རྩ་བ་ཉིད་ནས་མི་འདུག་དེ་ཡིན་དུས་ད་སྡུག་བསྔལ་འདི་ཡི་འོ་རྒྱུ་ཁོ། ལས་ལ་ཐུག་འདུག་བསམ་ད་ལས་ཁོ་ཡང་ཉོན་མོངས་ཐུག་ད་ཉོན་མོངས་འདི་མེད་པ་བཟོ་དགོས་འདུག་བསམ་ད་འདི་སྡུག་བསྔལ་འདི་ལས་ཐར་དགོས་བསམ་པའི་འདི་ཡག་པོ་མི་འདུག་བསམ་པའི་བསམ་བློ་བྱུང་ན་ད་གོ། ཁ་ལོ་ངེས་འབྱུང་མཚན་ཉིད་པ་གོ་ད་ལམ་སང་སླེབ་ཀྱི་མ་རེད་དེ་ཡིན་ནའི་གོ་ངེས་འབྱུང་གོ་ལ་ཡ། འགྲོ་ཡས་ཀྱི་ལམ་ཁ་ཅིག་ཟུར་ཅིག་སླེབ་པའི་ངོ་བ་ཆེན་པོ་ཚ་ཐུག་ཅིག་བསྒོམ་ད་ང་རང་ཚོ་མི་ལུས་ཐོབ་དུས་ཚ་ཡང་གོ་སྐྱིད་པོ་མི་འདུག་བསམ་བསམ་བློ་བྱེད་ད། ག་ལ་གང་འདུག་ཅེས་ཉམས་མྱོང་ཐོག་ནས་སོ་སོའི།